ཚུལ་གསུམ་དེ་ལས་གཞན་པའི་གཏན་ཚིགས་རྣམས་ཆོས་ཅན་རྟགས་ལྟར་སྣང་ཡིན་ཏེ་རྟགས་སུ་བཀོད་པ་ཡིན་ཚུལ་གསུམ་མ་ཡིན་པའི་ཕྱིར་ལབ་ཆོག་གི་མ་རེད། ཕྱོགས་ཀྱང། ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་གཏན་ཚིགས་དེ་ནི་རྣམ་གསུམ་ཉིད་མེད་ན་མི་འབྱུང་ངེས་ཕྱིར་རོ་ཞེས་པའི་ཚིག་དེ་ལབ་ཚར་གཞུག་གུ་དེ་ལ། ཚུལ་གསུམ་དེ་ལས་གཞན་པའི་གཏན་ཚིགས་རྣམས་ཆོས་ཅན་རྟགས་ལྟར་སྣང་ཡིན་ཏེ་སྐད་ཆ་དེ་ཤོད་དགོས་ཀྱི་མ་རེད་མི་དགོས་ཏེ། རྐང་པ་དང་པོ་དེའི་སྐབས་སུ་དེ་སྐད་ཆ་ཧ་གོ་ཚར་བ་རེད་ཅེས་ལབ་པ་ཡིན་པའི་ཕྱིར།

ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་གཏན་ཚིགས་ཞེས་པའི་སྐབས་སུ་ཚུལ་གསུམ་དེ་ལས་གཞན་པའི་གཏན་ཚིགས་རྟགས་ལྟར་སྣང་དུ་ཧ་གོ་ཚར་བའི་ཕྱིར་ཟེར། ཧ་གོ་ཚར་བ་དེ་རང་ལུགས་ཡང་ཁས་ལེན་གྱི་འདུག་བ་གཤམ་དེ་ན་ཚད་མས་ངེས་པའི་རིམ་པ་ལས་རྟག་པ་བྱས་སྟོང་དུ་མ་ངེས་པར་བྱས་པ་མི་རྟག་པ་ཁོ་ན་ལ་འཇུག་པ་མི་ངེས་པ་ལྟར་དུ་ཁོ་དཔེ་ལ་བཀོད་ནས། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པ་ངེས་པ་ལ་སྔོན་ལ་རྟག་པ་བྱས་སྟོང་དུ་ངེས་དགོས་ཀྱི་འདུག་བ། དཔེ་དེ་བཞིན་དུ། རྟགས་ཡང་དག་དེ་ཚུལ་གསུམ་དང་ལྡན་པར་རྟོགས་པར་བྱེད་པ་ལ་རྟགས་ལྟར་སྣང་དེ་ཚུལ་གསུམ་དང་མི་ལྡན་པ་དེ་རྟོགས་པ་སྔོན་ལ་འགྲོ་དགོས་ཀྱི་རེད་ཟེར་ནས་དེ་བཤད་དགོས་འདུག་བ། འོ་ཐུག་ཅེས་བྱ་བར་རེ་བ་བྱེད། འོ་ཐུག་ཟེར་བྱས་ཙང་ཐ

དེའི་སྔོན་དུ། ལྟར་སྣང་དེ་ཚུལ་གསུམ་མི་ལྡན་པ་དེ་སྔོན་དུ་ཧ་གོ་ཚར་སོང་ངམ། འོ་ད་ཡིན་ཙང་རང་ལུགས་ཁས་ལེན་གྱི་འདུག་བ། ཚད་མས་ངེས་པའི་རིམ་པ་ལས་ད་ག་རང་ཡིན་ཟེར་སོང་ངམ། འོ་ཡིན་ཙང་དེ་ད་ཡ་གི་གོང་དུ་ངེས་ཚར་འདུག་བ། ད་ཡིན་ཙང་ད། ག་སོ་རྐང་པ་བཞི་པ་འདི་འཇོག་དགོས་པ་ག་རེད་ཟེར་ན། ཡང་དག་དང་ལྟར་སྣང་གཉིས་པོ་འདི་སོ་སོར་ཡོད་པ་ཧ་གོ་བ་དང། སྡེབ་སྦྱོར་གྱིས་ཟེར་ན་དེ་ལྟ་གོ་ཚིག་དང་པོ་དེ་ལ་གསུམ་ནང་དུ་མ་བྱུང་བ་རེད་པ། ད་ཁོས་གང་ལ་ཚིག།

གཤམ་དེར་ཤོད་ས་དེ་རེད་པ། འོ་ཚུལ་གསུམ་ཡང་དག་ཁོ་ན་ལ་ཡོད་པར་ངེས་ན་ལྟར་སྣང་ཚུལ་གསུམ་དང་མི་ལྡན་པར་ངེས་ཟིན་པའི་ཕྱིར་སྔ་མ་གསུམ་གྱི་རྗེས་སུ་རྐང་པ་བཞི་པ་སྨོས་པ་དོན་མེད་དོ་ཞེ་ན། ཡང་དག་དང་ལྟར་སྣང་སོ་སོར་ཤེས་པའི་དོན་དང། སྡེབ་སྦྱོར་གྱི་དབང་ལས་ཐ་མར་བསྟན་གྱི། ཚད་མས་ངེས་པའི་རིམ་པ་བྱས་ན་སྔ་མ་སྔ་མ་ནི་ངེས་ཚར་ཟིན་ཏེ་རྟག་པ་བྱས་སྟོང་དུ་མ་ངེས་པར་བྱས་པ་མི་རྟག་པ་ཁོ་ན་ལ་འཇུག་པ་མི་ངེས་པ་ལྟར།

ཚུལ་གསུམ་དེ་ལས་གཞན་པའི་གཏན་ཚིགས་ཟེར་དེ་ད་ཚུལ་གསུམ་མ་ཡིན་མཁན་གྱི་གཏན་ཚིགས་དེ་རྟགས་ལྟར་སྣང་ཡིན་པ་ཧ་མ་གོ་ན། ཚུལ་གསུམ་ཡིན་མཁན་གྱི་གཏན་ཚིགས་དེ་རྟགས་ཡང་དག་ཡིན་པ་ཧ་གོ་གི་མ་རེད་ཟེར་ལབ་པ་རེད་པ། བྱས་ཙང་ཚུལ་གསུམ་མ་ཡིན་མཁན་གྱི་གཏན་ཚིགས་ཀུན་རྟགས་ལྟར་སྣང་དུ་སྔོན་ལ་ཧ་གོ། དེ་ནས་ཚུལ་གསུམ་ཡིན་མཁན་གྱི་གཏན་ཚིགས་དེ་རྟགས་ཡང་དག་ཏུ་ཧ་གོ་དགོས་ཀྱི་རེད། ཡོང་ཡིན་མི་ཤེས། ཡིན་ཙང། ཕྱོགས་ཆོས་དེ་ཆས་ཁྱབ་པ་ཡི་གཏན་ཚིགས་ཞེས་པའི་སྐབས་སུ།

དེར། དུས་རྒྱུན་འདི་བཞག་གི་འདུག་བ་དེ་མི་ཤེས། ང་ཚོས་དེའི་སྐད་ཆ་གར་བཟོ་རྟགས་རིགས་དང་རྫུན་ནོ་ཤར་བ། ཚུལ་གསུམ་མ་ཡིན་པ་རྟགས་ལྟར་སྣང་གི་མཚན་ཉིད་ཟེར་མ་རེད། དེ་བདེ་པོ་ཞིག་འདུག་ཨེ། སང་ངས་བྱས་ན་བདེ་པོ་ཞིག་མི་འདུག་ཨ། ད་ཚུལ་གསུམ་མ་ཡིན་པ་རྟགས་ལྟར་སྣང་གི་མཚན་ཉིད་ཡིན་ཟེར་ན་ད་འགྲོ་གི་རེད་པ་ད། རྟགས་སུ་བཀོད་པ་རྟགས་ཀྱི་མཚན་ཉིད་ཟེར་དེ་དེ་སྒྲུབ་ཀྱི་རྟགས་སུ་བཀོད་པ་སྒྲ་མི་རྟག་པ་སྒྲུབ་པའི་རྟགས་སུ་བཀོད་པ་ཟེར་ན་ད་ཁ་ཁ་བ་གཅིག་པ་གཅིག་རྐྱང་འགྲོ་འགྱུར་བ། དེ་ནང་བཞིན་ཞིག་འགྲོ་ན། ད་ཚུལ་གསུམ་མ་ཡིན་པ་རྟགས་ལྟར་སྣང་གི་མཚན་ཉིད་ཡིན་ན་དེ་སྒྲུབ་ཀྱི་ཚུལ་གསུམ་མ་ཡིན་པ་དེ་སྒྲུབ་ཀྱི་རྟགས་ལྟར་སྣང་གི་མཚན་ཉིད།